བརྒྱ་དང་ལྔ་བཅུ་ཙམ་ཞིག་ཕལ་ཆེར་ནི་ཟླ་བ་གཅིག་དང་ཕྱེད་ཀ་ཙམ་ཞིག་རིང་ལ་དབྱར་གནས་འཚོགས་དང་འཚོགས་བཞིན་པའི་གནས་ཚུལ་དང་འབྲེལ་བའི་ཐོག་ལ་གླེང་མོལ་ཞུ་རྒྱུ་ཡིན། དེ་རིང་གླེང་མོལ་ཞུ་ས་དེ་ཨ་མི་རི་ཀའི་ལྷོ་ནུབ་མངའ་སྡེ་ཨེ་རི་ཛོ་ན་ནང་ལ་རྟེན་གཞི་བྱས་པའི་མགར་ཆེན་རིན་པོ་ཆེ་མཆོག་གི་ཆོས་ཚོགས་ནང་ལ་ཡོད་པའི་མཁན་ཆེན་ཉི་མ་རྒྱལ་མཚན་ལགས་ཡིན། མཁན་ཆེན་ཉི་མ་རྒྱལ་མཚན་ལགས་བཀྲ་ཤིས་བདེ་ལེགས།

སངས་རྒྱས་བཅོམ་ལྡན་འདས་འཇིག་རྟེན་ཁམས་སུ་ཕེབས་ནས། དེ་ནས་ཀྱི་སྐུ་ཚེའི་ནང་གི་བཞུགས་ས་དུས་ཚོད་ཡུན་རིང་ཤོས་འདྲ་བོ་དེ། དེ་ནས་མཉན་ཡོད་དེ་ཆགས་བསྡད་ཀྱི་འདུག་དེ་ནས་ཡང་ཅིག་བྲག་དང་ག་རེ་ཟེར་ན་ཅིག། བཞུགས་པ་ཙམ་མ་ཡིན་པར་ད་ང་ཚོ་ཅིག་སངས་རྒྱས་ཀྱི་བསྟན་པའི་ཀྱི་རྩ་བ་དམ་ཆོས་འདུལ་བ། དེ་འདྲ་ཅིག་ཆགས་ཡོང་གི་ཡོད་རེད་དམ་ཆོས་འདུལ་བའི་ཀྱི་ནང་ནས་དེ་ནས་ཅིག། ང་ཚོ་ནམ་རྒྱུན་ལག་ལེན་གྱི་ཐོག་ལ་གསོ་སྦྱོང་དང་དབྱར་གནས་དགག་དབྱེ་ཟེར་ཡག་དང་དེ་འདྲའི་གི་ཉམས་བཞེས་དེ་འདྲ་ཡོད་དུས་ཙང་ནས་དེ་ནི་སངས་རྒྱས་ཞལ་བཞུགས་ཀྱི་སྐབས་ལ་ད་དབྱར་གནས་གྲངས་ཀ་མང་ཤོས་དེ་ནི་ཚོགས་གནང་ས་དེ་ད་ལྟ་གནས་ཆེན་མཉན་ཡོད་དེ་འདྲ་ཅིག་ཆགས་བསྡད་ཀྱི་ཡོད་རེད་དེ་ཡིན་དུས་ཕལ་ཆེར་ཁྱོན་བསྡོམས་ཀྱི་དབྱར་གནས་ཐེངས་མ་ཉི་ཤུ་རྩ་ལྔ་ཙམ་ཅིག་ཚོགས་གནང་བ་དང་དེ་འདྲའི་ང་ཚོ་ལོ་རྒྱུས་ནང་ཡོད་བསྡད་པ་དེ་འདྲ་ཅིག་རེད། དེ་ནི་དེའི་ཐོག་ནས་ང་ཚོ་ནམ་རྒྱུན་ད་ཅིག་བོད་ཟླ་དང་པོའི་གི་ཚེས་པ་གཅིག་ནས་ཚེས་པ་བཅོ་ལྔའི་གི་བར་དེ་ལ་ང་ཚོ་ཆོ་འཕྲུལ་ཟླ་བ་ཟེར་ཡག་གི་དུས་ཚོད་དེ་ང་ཚོའི་ནང་གི་ཡོད་རེད་བ་དེ་ཡིན་དུས་ཙང་ནས་སངས་རྒྱས་བཅོམ་ལྡན་འདས་གི་ད་ལྟ་འདི་ལྟ་ཅིག་ཕྱི་རོལ་མུ་སྟེགས་སྟོན་པ་སྡེ་དྲུག་དང་མཉམ་དུ་ད་སྐབས་དེ་དུས་རྒྱལ་པོ་གསལ་རྒྱལ་ཞུ་ཡག་གི་སྦྱིན་བདག་གནང་ནས་གང་ལྟར་རྫུ་འཕྲུལ་གྱི་ཐོག་ནས་དེ་ནི་ཕྱི་རོལ་མུ་སྟེགས་པའི་སྟོན་པ་སྡེ་དྲུག་བཏུལ་བའི་མཛད་པ་དེ་འདྲའི་ཅིག་ཀྱང་གནང་བ་ཡིན་དུས་ཙང་ནས་དེ་འདྲའི་གྱི་མཛད་པ་བྱུང་སའི་གི་དེ་ནི་ས་གནས་འདྲ་བོ་ཅིག་ན་ཡང་དེ་ནི་གནས་ཆེན་མཉན་ཡོད་འདི་ཆགས་བསྡད་པ་དེ་འདྲ་ཅིག་རེད་འདུག་དེ་ནི་དེ་ག་ནང་བཞིན་ད་ཅིག་སངས་རྒྱས་ཀྱི་སྐུ་ཚབ་ཟེར་དགོས་ན་འདྲ། མདོར་ན་སངས་རྒྱས་ཀྱི་གསུང་དེ་ད་ཅིག་སངས་རྒྱས་ཀྱི་སྐུ་ཡི་སྐུ་ཚབ་གསུང་གི་གསུང་ཚབ་དེ་འདྲ་ཅིག་ཆགས་བསྡད་པ་ཡིན་དུས་ཙང་ནས་ད་ལྟ་ང་རང་ཚོ་བོད་བརྒྱུད་ནང་པའི་གི་ད་ཅིག་སངས་རྒྱས་ཀྱི་བཀའ་ལ་བརྩིས་བསྡད་ཡག་གི་བཀའ་འགྱུར་བཀའ་འགྱུར་གྱི་ནང་ནས་ཡང་དེ་ནས་ཅིག་ཆོས་ཚན་མང་པོ་ཅིག་གསུངས་སའི་གི་གནས་དེ་ད་ལྟ་འདི་མཉན་ཡོད་དེ་ཆགས་བསྡད་ཀྱི་ཡོད་རེད་དཔེར་ན་དཔེ་མཚོན་འདྲ་བོ་ཅིག་ཞུས་པ་ཡིན་ན། ད་ལྟ་ང་ཚོ་ད་ནམ་རྒྱུན་ཚང་མའི་གི་ཡོངས་གྲགས་འདྲ་བོ་ཅིག་ཤེར་ཕྱིན་གྱི་མདོ་སྡེ་རྡོ་རྗེ་གཅོད་པ་ཟེར་ཡག་འོ་དེ་འདྲའི་གི་ཤེར་ཕྱིན་གྱི་མདོ་སྡེ་ཡོང་གི་རེད་བ་དེ་ཡིན་དུས་ཙང་ནས་རྡོ་རྗེ་གཅོད་པ་ལྟ་བུ་ཅིག་ཡིན་ན་གསུང་ས་དེ། གནས་ཆེན་མཉན་ཡོད་ལ་ཆགས་ཡོང་གི་ཡོད་རེད། དེ་ནང་བཞིན་དུ་དེ་ནས་ད་ལྟ་འདི་ང་ཚོ་དཀོན་མཆོག་བརྩེགས་པའི་གི་མདོའི་གི་ནང་ནས་ནམ་རྒྱུན་ཐེག་པ་ཐུན་མོང་གི་ད་ཅིག་ཞལ་བཞེས་གནང་ཡག་གི་མདོ་དགའ་བོ་མངལ་དུ་འཇུག་གི་མདོ་ཟེར་ཡག་འདྲ་བོ་ད་དེ་འདྲའི་གི་ཐུན་མོང་གི་མདོ་སྡེ་མང་པོ་ཅིག་ཡང་གནས་ཆེན་མཉན་ཡོད་ལ་གསུངས་བཞག་པ་དེ་འདྲ་ཅིག་རེད་འདུག་དེ་དེ་ནང་བཞིན་དུ་ཐེག་པ་ཆེན་པོ་ཐུན་མོང་མ་ཡིན་པའི་གི་མདོ། དང་དང་རྒྱ་ཆེར་རོལ་པ་ཟེར་ཡག་འདྲ་དང། དེ་ནས་ཡང་གཅིག་པའི་ཐེག་ཆེན་ཐུན་མོང་མ་ཡིན་པའི་གི་གནས་ཚུལ་གསུངས་བཞག་སའི་གི་དེ་ནི་གསང་ཆེན་ཐབས་ལ་མཁས་པའི་མདོ་ཟེར་ཡག་དེ་འདྲའི་གི་མདོ་སྡེ་མང་པོ་ཅིག་དེ་ནི་གནས་ཆེན་མཉན་ཡོད་འདི་ལ་གསུངས་བཞག་པ་དེ་འདྲའི་ཅིག་རེད། དེ་ཙམ་གྱིས་མ་ཟད་དཔེར་ན་ཅིག་གསང་སྔགས་ཀྱི་ཐོག་ནས་བཤད་པ་ཡིན་ན་ཡང་ད་ཅིག་གསང་སྔགས་ཀྱི་ནང་ནས་ད་ལྟ་ང་རང་ཚོས

མདོ་སྔགས་ཀྱི་ཆོས་མང་པོ་ཅིག་གསུང་ས་དེ་ཡང་གནས་ཆེན་མཉན་ཡོད་རེད་འདུག་ཐུགས་ཀྱི་མཛད་པའི་ཐོག་ནས་དམ་ཆོས་འདུལ་བའི་གི་ཕྱག་བཞེས་གནང་ནས་དེ་ནས་ཅིག་དབྱར་གནས་ཐེངས་མང་ཤོས་བཞུགས་ས་དེ་མཉན་ཡོད་ཆགས་སོང་བ་ཡིན་དུས་ཙང་ནས་དེ་ནི་དངོས་གནས་གནས་ཆེན་མཉན་ཡོད་ཟེར་ཡག་དེ་ཅིག་གནས་ཐམས་ཅད་ཀྱི་ནང་ནས་དེ་ནི་དཔེ་རྩ་ཆེ་ཤོས་འདྲ་བོ་ཅིག་ཆགས་བསྡད་པ་དང་ལོ་རྒྱུས་ཀྱི་རྒྱབ་ལྗོངས་མདོར་བསྡུས་འདྲ་བོ་དེ་འདྲ་ཅིག་རེད་ལགས། ད་བྱས་ན་ཨ་ནི་དེ་ནས་ད་ད་ལྟ་གོང་དུ་ད་ལྟ་མཉན་ཡོད་ནང་ལ་ཡང་འཚོགས་བཞིན་པའི་ད་དགེ་སློང་མའི་དབྱར་གནས་དེ་ད་རེས་འཚོགས་པ་ཐེངས་མ་དང་པོ་ཡིན་དང་ཡང་དབྱར་གནས་དེའི་ནང་མཉམ་ཞུགས་གནང་མཁན་གྱི་དགེ་སློང་མ་དེ་དག་ད་འཛམ་གླིང་གི་རྒྱལ་ཁབ་གང་དང་གང་ནས་ཕེབས་ཡོད་མེད་དང་ནང་བཞིན་ད་དབྱར་གནས་དེ་ད་རེས་འཚོགས་དགོས་པའི་དགོས་པ་རྒྱུ་མཚན་འདྲ་ཅིག་ག་རེ་ཞིག་ཡོད་ན།
ལགས་ལགས་སི་ལགས་སི་ལགས་ད་ད་ལྟ་འདི་ཡིས་སྐྱེ་སྟངས། གནས་ཆེན་མཉན་ཡོད་ལ། དེ་ནས་ད་ཅིག་དགེ་སློང་མའི་དབྱར་གནས་འཚོགས་པ་དེ། ད་ད་རེས་ཐོག་མ་ཅིག་ཡིན་ག། དེ་འདྲའི་ཅིག་གི་ཐོག་ནས། དེ་ལྷག་པར་དུ་ད་ལྟ་དཔེར་ན་ཅིག་རྒྱ་གར་གྱི་ནང་སྤྱི་ཡོངས་ཀྱི་ཆ་ནས་བསམ་བློ་བཏང་བ་ཡིན་ན་ཡང་འདྲ། འཛམ་གླིང་སྤྱི་ཡོངས་ཀྱི་ཆ་ནས་བསམ་བློ་བཏང་བ་ཡིན་ན་ཡང་དགེ་སློང་མ་ཅིག་རྒྱལ་ཁབ་མང་པོ་ཅིག་ནས་འདུ་འཛོམས་གནང་ནས་དེ་འདྲའི་གི་དབྱར་གནས་འཚོགས་ཡག་དེ། ད་ཕལ་ཆེར་འཛམ་བུ་གླིང་ལ་ཡང་ཐོག་མ་དེ་ཆགས་ཡོད་ཟེར་ན་ཡང་མ་འགྲིག་པ་མེད་དེ་བ་དེ་འདྲའི་ཅིག་ཆགས་ཡོང་གི་ཡོད་རེད་དེ། དེའི་ནང་ནས་ལྷག་པར་དུ། རྒྱ་གར་འཕགས་པའི་ཡུལ་ལ། དེའི་ནང་ནས་གནས་ཆེན་མཉན་ཡོད་ལྟ་བུ་གཅིག་ལ་འདི་འདྲའི་ཚོགས་ཡག་དེ་ས་ད་རེས་ཐོག་མ་དེ་འདྲ་ཅིག་ཆགས་སྡོད་ཀྱི་ཡོད་རེད་དེ་འདྲའི་ཅིག་ཞུ་གི་ཡོད་དེ་ནས་དེ་ནང་བཞིན་ད་ལྟ་འདི་ད་དབྱར་གནས་འདིའི་ཐོག་ལ་མཉམ་ཞུགས་གནང་མཁན་དེ་གཙོ་བོ་ཁར་སང་ད་ཅིག་འདུལ་བའི་གི་ཕྱག་བཞེས་བྱས་ཡོང་དུས་ཙང་ནས་དབྱར་གནས་ཀྱི་མཁན་མོ་དེ་འདྲ་ཅིག་དགོས་ཀྱི་ཡོད་རེད་པ་དེ་ཡིན་དུས་ཙང་ནས་མཁན་མོ་དང་དེ་ནས་ཡང་ཅིག་དགེ་སློང་མ་བསླབ་པ་རྒན་གྲས་མང་ཆེ་བ་ཅིག་ཐའེ་ཝན་ནས་ཚུར་ཕེབས་ཡོང་བ་དེ་འདྲ་ཡོད་རེད་དེ་ཡིན་དུས་ད་གང་ལྟར་དེ་འདྲ་དེ་འདྲ་བྱས་ནས་ཅིག་ང་ཚོ་ད་ལྟ་འཛམ་གླིང་གི་རྒྱལ་ཁབ་ཁག་མ་འདྲ་བ་བཅུ་ཙམ་ནས་དེ་ནས་ཕེབས་བསྡད་པའི་ད་དགེ་སློང་མ་དེ་འདྲ་བྱས་ནས་དེ་འདྲ་དབྱར་གནས་ཚོགས་གནང་ཡོད་ཞུ་ཡག་དེ་འདྲ་ཅིག་ཡིན། དེ་ནས་ད་ལྟ་འདི་དབྱར་གནས་དེ་འཚོགས་དགོས་ཡག་གི་དམིགས་ཡུལ་འདྲ་བོ་ཅིག་གི་ཐོག་ནས་བསམ་བློ་བཏང་ཡོང་དུས་ཙང་ནས་དེ་ད་ལྟ་འདི་ན་ཅིག་སོ་སོའི་བསམ་ཚུལ་འདྲ་བོ་ཅིག་གི་ཐོག་ནས་ཞུ་བ་ཡིན་ན་ཕལ་ཆེར་དོན་དག་བཞི་འདྲ་བོ་ཅིག་གཙོ་བོ་ཆགས་ཡོང་གི་འདུག་བསམ་བསམ་འདུག་གང་ཡིན་ཟེར་ན་སངས་རྒྱས་ཀྱིས་ག་རེ་གསུངས་པ་རེད་ཟེར་ཡོང་དུས། ཅིག་ས་ཆ་ག་པར་ཡིན་ན་ཡང་དུས་ཚོད་གང་འདྲའི་ཅིག་ལ་ཡིན་ན་ཡང་དམ་པའི་གི་ཆོས་ཀྱི་འདུལ་བའི་གི་ད་ཅིག་ཉམས་ལེན་ཡོད་རེད་པ་དེ་འདྲའི་གི་ཉམས་ལེན་གི་ནང་ནས་གཙོ་ཆེ་ཤོས་དེ་དབྱར་གནས་དང་དགག་དབྱེ་དང་གསོ་སྦྱོང་ཟེར་ནས་དེ་ནི་གཞི་གསུམ་དེ་འདྲ་ཅིག་ཡོང་གི་ཡོད་རེད་དེ་ཡིན་དུས་དེ་འདྲའི་གི་གཞི་གསུམ་གི་བསྟན་པ་དེ་ག་པར་གནས་པ་ཡིན་ན་ཡང་དེ་ནི་སངས་རྒྱས་ཀྱི་བསྟན་པ་གནས་པ་ཡིན་ཞེས་གསུངས་བཞག་པ་ཡིན་དུས་ཙང་ནས་བསྟན་པ་སྤྱིའི་རྩ་འཛིན་གྱི་ཐོག་ནས་བསམ་བློ་བཏང་བཞག་པ་ཡིན་ན་ཡང་དངོས་གནས་ཅིག་དབྱར་གནས་དེ་འཚོགས་དགོས་ཡག་གི་དམིགས་ཡུལ་འོ་དེ་འདྲའི་ཅིག་གི་ཐོག་ནས་ཆགས་ཡོང་བ་ལྟ་བུ་གཅིག་ཡོང་སྡོད་ཀྱི་ཡོད་རེད་དེ་གཅིག་རེད། དེ་དེ་ནང་བཞིན་ད་ལྟ་འདི་ང་རང་ཚོ་ཅིག་སྟོན་པའི་ད་རྗེས་སུ་ཞུགས་མཁན་ལ་ཁུ་དགེ་བསྙེན་དང་དགེ་ཚུལ་དང་དགེ་སློང་ལ་སོགས་པ་ཡོད་རེད་དེ་དེའི་ནང་ནས་ཡང་ད་རབ་ཏུ་བྱུང་བ་ཅིག་ཡིན་པ་ཡིན་ན་དེ་ནས་སངས་རྒྱས་ཀྱིས་དམ་ཆོས་འདུལ་བའི་ནང་དུ་གསུངས་བཞག་པའི་དགག་སྒྲུབ་ཀྱི་བསླབ་པ་དེ་ཚོ་ཉམས་བཞེས་གནང་དགོས་པ་ཡིན་དུས་ཙང་ནས་དེ་ནས་ཅིག་གང་ཟག་སྒེར་རང་རང་སོ་སོ་དཔེར་ན་ཅིག་དགེ་སློང་ཕ་ཡིན་ན་འདྲ་དགེ་སློང་མ་ཡིན་ན་འདྲ་དགེ་ཚུལ་ཕ་མ་སུ་ཡིན་ན་ཡང་གང་ལྟར་འདུལ་བ་གཞི་བཞག་གི་ཐོག་ནས་དེ་ནས་དུས་དང་དུས་སུ་དཔེར་ན་ཅིག་ཟླ་རེ་ཟླ་རེ་ནང་ལ་གི་འཚོགས་ཡག་གི་གསོ་སྦྱོང་ཟེར་ཡག་འདྲ་དང་ལོ་གི་ནང་ལ་འཚོགས་ཡག་གི་ད་ད་ལྟའི་དུས་ཚོད་ནང་བཞིན་བྱས་ནས་གང་ལྟར་དབྱར་གནས་ཟེར་ཡག་དེ་འདྲའི་ཉམས་བཞེས་གཙོ་བོ་གཙོ་བོ་དེ་འདྲ་ཡོད་དུས་ཙང་ནས་མི་སྒེར་སོ་སོའི་ཉམས་ལེན་གྱི་ཐོག་ནས་བསམ་བློ་བཏང་བ་ཡིན་ན་དངོས་གནས་ཀྱི་དབྱར་གནས་འདི་འཚོགས་ཡང་དེ་དཔེ་ཕན་ཐོགས་ཆེན་པོ་ཅིག་དང་དགོས་པ་གལ་ཆེན་པོ་ཅིག་ཡོད་པ་དེ་འདྲས་ཅིག་ཆགས་ཡོང་གི་ཡོད་རེད་དེ། དེ་ནང་བཞིན་དཔེར་ན་སངས་རྒྱས་མྱ་ངན་ལས་འདའ་ཁ་ལ་མོ་དེ་ལ་དེ་སངས་རྒྱས་ཀྱི་སློབ་མ་ཚོ་གིས་ཡར་ཞུས་ནས་ད་སྟོན་པ་མྱ་ངན་ལས་འདས་སོང་བ་ཡིན་ན་ཅིག་ཞེ་ས་འདྲ་བ་མ་ཞུས་ན་ང་ཚོ་སྐྱབས་སུ་རུ་བཅོལ་དགོས་རེད་ཟེར་ཞུས་ཡོང་དུས་ཙང་ནས་དེ་ནི་སངས་རྒྱས་ཀྱིས་དེ་ནི་ང་མྱ་ངན་ལས་འདས་ཚར་བའི་རྗེས་ལ་སྟོན་པ་སོ་སོ་ཐར་པ་ལ་འཚོལ་དགོས་རེད་ཟེར་ནས་གསུངས་པ་ཡིན་དུས་ཙང་ནས་དེ་ནི་དངོས་གནས་ཅིག་སོ་སོ་ཐར་པའི་གི་སྙིང་དོན་འདྲ་བོ་དེ་དམ་ཆོས་འདུལ་བ་རེད་དེ་ཡིན་དུས་དེ་ནི་ཅིག་ད་ལྟ་འདི་འདྲའི་དབྱར་གནས་འཚོགས་པ་དེ་སྟོན་པའི་བཀའ་ལ་ཡང་ང་ཚོས་དཔེ་བརྩི་བཀུར་ཆེན་པོ་ཅིག་ཞུ་བ་དེ་འདྲའི་ཅིག་མཚོན་ཡོང་གི་ཡོད་རེད་འོ་དེ་ཡིན་དུས་དེ་འདྲའི་དང་དེ་ནི་དང་དེ་གོང་དུ་ཞུས་པ་ནང་བཞིན་བཀའ་འདྲི་དང་པོ་ནང་དུ་ཞུས་པ་ནང་བཞིན་རེད། སྟོན་པ་འཁོར་དང་བཅས་པ་སངས་རྒྱས་བཅོམ་ལྡན་འདས་དང་དེ་ནས་ཅིག་སངས་རྒྱས་ཀྱི་སློབ་མ་གཙོ་བོ་ཤཱ་རིའི་བུ་དང་མོའུ་འགལ་གྱི་བུ་ཟེར་ཡག་ད་དེ་འདྲ་བྱས་ནས་གང་ལྟར་ཕལ་ཆེར་དེ་ནས་དགྲ་བཅོམ་གཙོ་བོ་བརྒྱད་ཅུ་ལྷག་ཙམ་ཅིག་དུས་ཡུན་རིང་པོ་ལ་དབྱར་གནས་དེ་ནས་གནས་འདི་ལ་འཚོགས་བསྡད་པ་ཡིན་དུས་ཙང་ནས་དེ་ད་ལྟ་ང་ཚོ་དབྱར་གནས་འདི་འདྲས་ཅིག་ཚུགས་པ་ཡིན་ན་དེ་སྟོན་པའི་བཀའ་དྲིན་རྗེས་དྲན་འདྲ་བོ་ཅིག་ལ་ཡང་ཆགས་ཡོང་བ་བཟོ་འདྲ་འོ་དེ་འདྲས་ཆགས་ཡོང་དུས་དེ་ནས་དམིགས་ཡུལ་དེ་ཚོ་ལ་བརྟེན་ནས་དེ་ནས་དབྱར་གནས་དེ་འཚོགས་གནང་བ་རེད་སོ་དེ་འདྲས་ཅིག་ཞུ་ཡང་ཡིན་ལགས། ཨ་ནི་ད་རིང་རྒྱལ་ཁབ་གང་དང་གང་ནས་ད་དགེ་སློང་མ་ཕེབས་ཡོད་ནོ། ལགས་ལ་ད་དེ་ཐམས་ཅད་གོང་དུ་ཞུས་པ་ནང་བཞིན་བྱས་ནས་དེ་ནས་ཐའེ་ཝན་དང་ཨ་རི་དང་དེ་ནང་བཞིན་ང་ཚོ་ད་དེ་རྒྱ་གར་དང་འབྲུག་དང་དེ་འདྲས་བྱས་ནས་ཕལ་ཆེར་རྒྱལ་ཁབ་བཅུ་ཙམ་ནས་དེ་ནས་དགེ་སློང་མ་བརྒྱ་དང་ལྔ་བཅུ་ཙམ་ཅིག་ཕེབས་ཡོད་ལགས། ལོ་ལེས་ཨ་ནི་ད་ད་ལགས་ལ། དགེ་སློང་མའི་སྡོམ་རྒྱུན་འདི་ད་ཐོག་མར་སུའི་སྐབས་ནས་བྱུང་ཡོད་དམ་ད་ག་ནང་བཞིན་ད་ལྟའི་ཆ་ལ་ཡང་འཛམ་གླིང་ཁྱོན་ཡོངས་ཀྱི་ནང་ལ་ཨ་ནི་དགེ་སློང་མའི་སྡོམ་རྒྱུན་གྱི་གནས་སྟངས་དེ་ག་འདྲ་ཅིག་ཡོད་ན། ལགས་སོ་ལགས་ད་ལྟ་ཅི་ལྟར་དགེ་སློང་མའི་སྡོམ་རྒྱུན་ཐོག་མར་སུའི་སྐབས་ནས་བྱུང་ཟེར་ཡོང་དུས་ད་ལྟ་ང་ཚོ་ཅིག་ཐག་རིང་ས་ལ་བསམ་བློ་བཏང་བ་ཡིན་ན། སྟོན་པ་ཞལ་བཞུགས་ཀྱི་སྐབས་ལ་དེ་ནས་ད་ཅིག་སྟོན་པ་རང་ཉིད་ལ་བསམ་བློ་བཏང་བ་ཡིན་ན་ད་བཀའ་དྲིན་ཆེ་ཤོས་དེ་ད་ལྟ་འདི་ཆགས་ཡོང་གི་ཡོད་རེད་བ། སྟོན་པའི་གི་དེ་ནས་ཅིག་ད་ང་ཚོ་སྲུ་མོ་ཟེར་གྱི་རེད་བ། འོ་དེ་འདྲ་ཡིན་དུས་སྐྱེ་རྒུ་བདག་མོ་དེ་འདྲས་ཀྱི་སྐྱེ་རྒུ་བདག་མོ་དེ་ད་སྟོན་པ་ཞལ་བཞུགས་ཀྱི་སྐབས་སུ་ཀུན་དགའ་བོ་གིས་ཡར་མར་དེ་ནི་ཅིག། སངས་རྒྱས་ལ་ཞུས་བྱས་ནས་དེ་ནི་དགེ་སློང་མའི་སྡོམ་པ། དེ་ནི་ཅིག་བཞེས་གནང་བ་ཡིན་དུས་ཙང་ནས་ཅིག་ད་རྩ་བའི་གི་ཆ་ནས་དགེ་སློང་མ་སྡོམ་རྒྱུན་དེ་ཐོག་མར། ད་དེ་འདྲ་བྱས་ནས་ཅིག། དགེ་སློང་མ་བསྒྲུབ་ཡག་དེ་བྱུང་ཡོད་པ་དེ་འདྲ་ཞིག་རེད་འདུག་བ། ད་དེ་འདྲའི་བྱས་ཡོང་དུས་གང་ལྟར་བྱས་ནས་མར། ང་རང་ཚོ་ཅིག་ད་ནང་པ་སངས་རྒྱས་པའི་གི་བསྟན་པ་དེ། ཅིག་ད་ཅིག་འཛམ་གླིང་གི་ཕྱོགས་ག་ས་ག་ལ་དུས་ཚོད་སྔ་ཕྱི་ལ་མ་ལྟོས་པའི་ཁོ་དར་སོང་བ་རེད། དེའི་ནང་ནས་ལྷག་པར་དུ་དམ་ཆོས་འདུལ་བའི་གི་སྐོར་འདྲ་བོ་ཅིག་ཡིན་ན་དེ་ནི་ཅིག་ད། འཛམ་གླིང་ཤར་ནུབ་མང་པོ་ཞིག་ལ་དར་སོང་བ་ཡིན་དུས་ཙང་ནས་དེ་ནས་དགེ་སློང་གི་སྡོམ་རྒྱུན་འདྲ་བོ་གཅིག་གི་སྐོར་ལ་ཡང་དེ་ནས་ཕྱོགས་སོ་སོ་སོ་སོ་ནས་དར་སོང་བ་དེ་འདྲའི་ཅིག་ཡོང་གི་ཡོད་རེད། དེ་བྱེད་དུས་ཙང་ནས་ད་གཙོ་ཆེ་ཤོས་འདྲ་བོ་དེ་དགེ་སློང་ཕ་དང་མ་དེ་ནང་བཞིན་དེ་ཚོ་གི་སྡོམ་རྒྱུན་འདྲ་བོ་ཅིག་བྱས་པ་ཡིན་ན། དཔེར་ན་ཅིག་གནས་བརྟན་སྡེ་པའི་ལུགས་ཟེར་ཡག་འདྲ་དང་དེ་ནང་བཞིན་ཆོས་སྲུང་སྡེ་པའི་ལུགས་ཟེར་ཡག་འདྲ་དང་གཞི་ཐམས་ཅད་ཡོད་པར་སྨྲ་བའི་ལུགས་ཟེར་ཡག་ད་དེ་འདྲའི་གི

ལུགས་ཀྱི་དེ་ནས་ཅིག་སྡོམ་རྒྱུན་ཐ་དད་ཆགས་ཡོད་དུས་ད་ཅི་དགེ་སློང་ཕ་འདྲ་བོ་ཅིག་ཡིན་ན་དེའི་སྡོམ་རྒྱུན་གསུམ་ཁ་དེ་མ་ཉམས་པར་དེ་ནས་ཅིག་ཕྱོགས་སོ་སོ་སོ་སོ་ནས་མར་རྒྱུན་མཐུད་ཐུབ་པ་དེ་འདྲ་ཅིག་བྱུང་བསྡད་ཀྱི་འདུག་ཡིན་ན་ཡང་དེ་ནས་དགེ་སློང་མ་གི་སྡོམ་རྒྱུན་འདྲ་བོ་ཅིག་ཡིན་ན་ད་ཅི་སྤྱི་ཡོངས་ཡོངས་ཁྱབ་ཟེར་ན་ད་སྤྱི་ཡོངས་སྒོ་ནས་བཤད་ཡོད་དུས་ད་ནས་ད་ཅི་ཆོས་སྲུང་སྡེ་པའི་གི་ལུགས་ཀྱི་དེ་ནས་དགེ་སློང་མའི་གི་བརྒྱུད་པ་དེ་ད་ད་ལྟ་བར་དུ་ཅིག་ཆ་ཚང། ཉམས་པ་མེད་པ་དང་ཡོངས་གྲགས་འདྲ་བོ་ཅིག་གི་སྒོ་ནས་གནས་བསྡད་ཡག་དེ་འདྲ་འདྲ་བོ་ཅིག་ཡིན་བསྡད་པ་རེད་ད་ཡིན་ན་ཡང་ང་ཚོ་བོད་འདྲ་བོ་ཅིག་གཙོ་བོ་བྱས་ནས་བཤད་ཡོང་དུས་ཙང་ནས་སྤྱི་བཏང་དེ་ནི་སྔོན་མ་ད་ལྟ་འདི་ད་ཅིག་མཁན་སློབ་ཆོས་གསུམ་བོད་ལ་ཞལ་འཛོམས་བྱས་ནས་དེ་ནི་བོད་ལ་སངས་རྒྱས་ཀྱི་བསྟན་པ་ཉི་མ་ཤར་བ་ནང་བཞིན་བྱས་ནས་དར་བསྡད་པའི་སྐབས་དེ་འདྲའི་ལ་ཡང། སྤྱི་བཏང་དེ་ནས་ཅིག་ད། དགེ་སློང་ཕ་གི་དེ་ནས་ཅིག་སྡོམ་རྒྱུན་འདྲ་བོ་བྱས་ན་ཡང་མཁན་ཆེན་ཞི་བ་འཚོ་ནས་མར་བརྒྱུད་ནས་དེ་ནས་ད་ལྟ་འདི་ད་ཅིག་དགེ་འདུན་ཞལ་གྲངས་སུམ་ཅུ་ལྷག་དེ་ནས་རྒྱ་གར་ནས་ཚུར་ཕེབས་སྔ་ཕྱི་མང་པོ་ལ་དེ་འདྲས་བྱས་ནས་གང་ལྟར་ཅིག། དགེ་སློང་ཕ་གི་སྡོམ་རྒྱུན་འདྲ་བོ་དེ་ད་རིམ་པ་བཞིན་དུ་མར་དར་སོང་བ་དེ་འདྲས་ཅིག་རེད་འདོད་ཡོད་རེད། ཡིན་ན་ཡང་དེ་ནས་དགེ་སློང་མ་གི་སྡོམ་པ་འདྲ་བོ་ཅིག་བྱས་པ་ཡིན་ན་ད་སྔོན་མ་དེ་ནས། ཆོས་རྒྱལ་ཁྲི་སྲོང་ལྡེ་བཙན་གྱི་དེ་ནས་བཙུན་མོ

ད་ལྟ་འདི་ཆོས་སྲུང་སྡེ་པའི་ལུགས་ཀྱི་དེ་ནི་རྒྱ་ནག་གི་དགེ་སློང་མའི་སྡོམ་རྒྱུན་དེ་འདྲའི་ཅིག་གི་ཐོག་ནས་དེ་ནི་ཕལ་ཆེར་སྡོམ་པ་གསན་བཞེས་གནང་བཞག་པ་དེ་འདྲའི་ཞིག་ཡིན་ས་རེད། གང་ཡིན་ཟེར་ན་ཡང་ཅིག་དེའི་སྐབས་དེ་ན་དགེ་སློང་མ་ཁ་ཤས་ཤིག་བསྒྲུབས་པ་རེད་མ་གཏོགས་དེ་ནས་མར་མུ་མཐུད་ནས་དགེ་སློང་མ་བསྒྲུབས་ཡག་དང་དེ་ནི་དགེ་སློང་མ་སྡོམ་རྒྱུན་དེ་འདྲའི་ཅིག་བྱུང་མ་འདུག་དེ་བྱེད་དུས་ཙང་ནས་ད་བོད་ཀྱི་གཞི་ཐམས་ཅད་ཡོད་པར་སྨྲ་བའི་ལུགས་ཀྱི་ད་སྡོམ་རྒྱུན་དེ་ཅིག་མུ་མཐུད་ནས་ཡག་གི་དེ་ནི་ད་ལྟ་འདི། མཁན་ཆེན་ཞི་བ་འཚོ་ནས་མར་བརྒྱུད་བྱས་པ་དེ་འདྲའི་ཡུལ་ད་ད་ལྟ་བར་དུ་ཕལ་ཆེར་མེད་བསྡད་པའི་བཟོ་འདྲ་བོ་ཅིག་དེ་འདྲའི་རེད་བསྡད་ཡོད་རེད་ད་ཡིན་ན་ཡང་ཅིག། སྡོམ་རྒྱུན་རྩ་བ་ནས་བྱུང་མྱོང་ཡོད་མ་རེད་ཟེར་ཡ་འདྲ་དང་དེའི་ཕྱིས་སུ་བོད་ལ་དགེ་སློང་མ་སྡོམ་པ་གནང་མྱོང་ཡོད་མ་རེད་ཟེར་ཡ་དེ་འདྲའི་གནས་ཤུགས་སུ་ཁྲིད་པ་དེ་འདྲའི་ཡོད་ས་མ་རེད་གང་ཡིན་ཟེར་ན། བོད་ཀྱི་ནང་ལོགས་ལ་ཡང་ཡང་ཅིག་ཆོས་ལུགས་སོ་སོ་སོ་སོ་ནང་ལ་སྐབས་འགའ་རེ་འགའ་རེ་ལ་དགེ་སློང་མ་དེ་འདྲ་གནང་བའི་གི་ལོ་རྒྱུས་ཡང་ཡོང་གི་འདུག་དེ་ནི་ཉེ་བའི་ཆར་ལ་ཡིན་ན་ཡང་ང་ཚོ་ད་ལྟ་འདི་འབྲུག་གི་ཡུལ་ལ་དེ་ནས།

ལགས་ལགས་སོ་ཐུགས་རྗེ་གནང། ཨ་ནི། མཁན་ཆེན་ཉི་མ་རྒྱལ་མཚན་ལགས། ད་ངས་འདི་བཀའ་འདྲི་ཞུ་འདོད་བྱུང། རྩ་བའི་དགེ་བསྙེན་དང་ཨ་ནི་དགེ་ཚུལ། རབ་བྱུང། དེ་བཞིན་དགེ་སློང་དང་ཨ་ནི་དགེ་སློང་མ་བཅས་ཀྱི་སྡོམ་པ། དེ་ཚོ་སྲུང་ཕྱོགས་ཐད་ལ་ཡང་ད་ཁྱད་པར་མི་འདྲ་བ་གང་དང་གང་ཡོད་ན།
ལགས་རེད་ལགས་ད་སྤྱིར་བཏང་གི་ད་ལྟ་ང་ཚོ་འདི་ད་ཅི་ཞུ་བ་ནང་བཞིན་རེད་གནས་བརྟན་སྡེ་བའི་ལུགས་དང་དེ་ནང་བཞིན་ཆོས་སྲུང་སྡེ་བའི་ལུགས་དང་དེ་ནང་བཞིན་དེ་ནས་ད་ལྟ་འདི་གཞི་ཐམས་ཅད་ཡོད་པར་སྨྲ་བའི་ལུགས་ཟེར་ན་ད་སོ་ཐར་གི་ཅིག་སྡོམ་རྒྱུན་གཙོ་བོ་གསུམ་འདྲ་བོ་ཅིག་བྱུང་ཡོང་བ་རེད། དེ་ཡིན་དུས་ཙང་ནས་དེ་འཕྲལ་གི་སྡོམ་རྒྱུན་གསུམ་གི་ནང་ལ་ཡང་ཡང་ཅིག་བསྲུང་བྱའི་གི་ཐད་ལ་གྲངས་ཀ་མང་ཉུང་འདྲ་བོ་དང་སྲུང་ཚུལ་གྱི་ཐད་ལ་ཁོ་ཡུལ་དུས་དང་བསྟུན་པའི་གི་གནས་ཚུལ་མ་འདྲ་བ་མ་འདྲ་བ་དེ་འདྲ་ཅིག་བྱུང་ཡོང་གི་ཡོད་རེད་ཡིན་ན་ཡང་ད་དེ་ནས་ང་ཚོ་བོད་ཀྱི་གཞི་ཐམས་ཅད་ཡོད་པར་སྨྲ་བའི་ལུགས་ཀྱི་དེ་ནི་སྡོམ་པའི་དབང་དུ་བྱས་ཡོང་གི་ཙང་ནས་དཔེར་ན་དགེ་བསྙེན་འདྲ་བོ་ཅིག་ལ་བསྲུང་བྱ་གཙོ་བོ་ལྔ་བསྲུང་ཡོང་གི་ཡོད་རེད། དེ་ནང་བཞིན་དུ་དགེ་ཚུལ་འདྲ་བོ་ཅིག་ཡིན་ན་དེ་ནི་བསྲུང་བྱ་བཅུ་བསྲུང་ཡོང་གི་ཡོད་རེད་དེ་ནང་བཞིན་དེ་ནས་ད་ལྟ་འདི་ད་དགེ་སློང། འདྲ་བོ་ཞིག་ད་དགེ་སློང་དེ་ལ་ཡང་དགེ་སློང་ཕ་དང་མ་གཉིས་ཡོད་ཡོང་དུས་ཙང་ནས་དེ་ནས་ང་རང་ཚོ་ད་ལྟ་འདི་གཞི་ཐམས་ཅད་ཡོད་པར་སྨྲ་བའི་ལུགས་ཀྱི་དབང་དུ་བྱས་དུས་དགེ་སློང་གི་བསྲུང་བྱ་དེ་ལ་འདུལ་ཁྲིམས་ཉིས་བརྒྱ་ལྔ་བཅུ་རྩ་གསུམ་ཙམ་ཞིག་བསྲུང་ཡོང་བ་དེ་འདྲའི་འདྲ་བོ་དེ་རེད་དེ་ཡིན་དུས་ད་ལྟ་འདི་ཡང་འདི་གནས་བརྟན་སྡེ་བ་དང་དེ་ཚོའི་ལུགས་འདྲ་བོ་བྱས་ན་གྲངས་ཀ་ཏོག་ཙམ་མ་འདྲ་བ་མ་འདྲ་བ་ཡོང་གི་འདུག་དཔེར་ན་ད་ལྟ་འདི། ད་དེང་སང་ང་ཚོ་ཤྲཱི་ལངྐ་དང་བང་ལ་དེཤ། འབར་མ། དེ་ནི་ཐའི་ལན། ད་དེ་ཚོ་གི། དེ་ནི་དགེ་སློང་ཕ་གི་སྡོམ་པའི་གི་རྣམ་གྲངས་འདྲ་བོ་ཅིག་ཡིན་ན་ཉིས་བརྒྱ་ཉི་ཤུ་རྩ་བདུན་ཙམ་ཅིག་གྲངས་ཀའི་ཐོག་ནས་དེ་འདྲ་ཞིག་ཆགས་ཡོང་གི་འདུག་དེ་ནང་བཞིན་དེ་ནི་ཐའི་ཝན་དང་ཧོང་ཀོང། དེ་ནི་རྒྱ་ནག་སྐམ་ས་ཆེན་མོ་དང་ཀོ་རི་ཡ་ད་དེ་ཚོའི་ཕྱོགས་ཀྱི་དེ་ནི་དགེ་སློང་ཕ་གི་བསྲུང་བྱ་འདྲ་བོ་ཅིག་ཡིན་ན་ཉིས་བརྒྱ་ལྔ་བཅུ་ཙམ་ཅིག་ཆགས་ཡོང་གི་ཡོད་རེད་འོ་དེ་འདྲའི་བྱས་ན་དགེ་སློང་ཕ་གི་སྡོམ་པའི་བསྲུང་བྱའི་ཐོག་ལ་ཡང་གྲངས་ཀ་མང་ཉུང་ཁྱད་པར་ཅིག་ཡོང་ཡོང་གི་འདུག་དེ་ནང་བཞིན་དཔེར་ན་དགེ་སློང་མ་གི་ཐོག་ལ་བསམ་བློ་བཏང་བ་ཡིན་ན་ཡང་ད་ཅིག་གནས་བརྟན་སྡེ་བའི་གི་ལུགས་ཀྱི་དགེ་སློང་མ་གི་སྡོམ་རྒྱུན་དེ་ད་ལྟ་ད་ཅིག་མུ་མཐུད་ནས་བྱུང་ཡོད་ས་མ་རེད་དེ་ཡིན་ན་ཡང་དེའི་བསྲུང་བྱའི་གི་རྣམ་གྲངས་བཤད་ཡོང་དུས་ཙང་ནས་དེ་ནི་ཡང་ཅིག་ཡུལ་དུས་ལ་བསྟུན་པའི་སྒོ་ནས་གནས་བརྟན་སྡེ་བའི་ལུགས་ལ་དགེ་སློང་མ་གི་སྡོམ་གྲངས་དེ་ལ་སུམ་བརྒྱ་བཅུ་གཅིག་ཙམ་ཅིག་བསྲུང་ཡ་ཡོད་པ་དེ་འདྲའི་གསུངས་ཡོང་གི་ཡོད་རེད་དེ་ད་ལྟ་ང་ཚོ་འདི་ཐའེ་ཝན་དང་རྒྱ་ནག་དང་ཚོ་ནས་མར་བརྒྱུད་བྱས་པའི་ཆོས་སྲུང་སྡེ་བའི་ལུགས་ཀྱི་དེ་ནི་དགེ་སློང་མ་གི་སྡོམ་པའི་བསྲུང་བྱ་དེ་ལ་སུམ་བརྒྱ་བཞི་བཅུ་ཞེ་བརྒྱད་ཙམ་ཅིག་བསྲུང་ཡོང་གི་ཡོད་རེད་དེ་ནི་གཞི་ཐམས་ཅད་ཡོད་པར་སྨྲ་བའི་ལུགས་ད་ལྟ་ང་ཚོ་བོད་བརྒྱུད་ནང་པའི་གི་ད་ཅིག་འདུལ་བའི་གི་ལུགས་བྱས་ཡོང་གི་ཙང་ནས་དགེ་སློང་མ་ལ་བསྲུང་བྱ་དེ་ལ་སུམ་བརྒྱ་དྲུག་ཅུ་རེ་བཞི་ཙམ་ཅིག་དེ་འདྲ་བསྲུང་དགོས་ཀྱི་རེད་ཟེར་ན་ད་དེ་འདྲའི་བྱས་ནས་ཅིག་བསྲུང་གྲངས་མ་འདྲ་བ་ད་དེ་ཚོ་ཡང་རྩ་བའི་གི་སྐོར་སྒྲོམ་གཞི་གཅིག་ཡིན་ན་ཡང་ཡང་ཅིག་ཁོར་ཡུག་གི་རྐྱེན་པའི་ཐོག་ནས་དང་ཡུལ་དང་དུས་ལ་ལྟོས་པའི་སྒོ་ནས་ཏོག་ཙམ་རྣམ་གྲངས་མང་ཉུང་དེ་འདྲའི་ཁྱད་པར་ཅིག་སླེབས་བསྡད་ཀྱི་འདུག་ཟེར་བ་དེ་འདྲ་ཅིག་ཞུ་ཡ་ཡིན་ལ།
འོ་ལགས་སི་ཨ་ནི་མཁན་ཆེན་ལགས་ད་ལྟ། ཤྲཱ་བ་སྟི་ཡང་ད་མཉན་ཡོད་ནང་ལ་ནི་འབྲི་གུང་སྐྱབས་མགོན་རིན་པོ་ཆེ་མཆོག་གིས་ཐུགས་ཁུར་ཆེ་བཞེས་ཐོག་ནས་ནང་ཆོས་ཀྱི་བསྟི་གནས་ཤིག་གསར་བཞེངས་གནང་གི་ཡོད་པ་གོ་ཐོས་བྱུང་བྱས་ཙང། དེའི་ཐོག་ལ་ད་ཅིག་གི་དམིགས་ཡུལ་དང་དགོས་པ་རྒྱུ་མཚན་ག་འདྲའི་ཆེད་ལ་ཡ་གཟིགས་བྱས་གསར་བཞེངས་གནང་གི་ཡོད་ན་དེ་ཚོ་ང་ཚོར་ངོ་སྤྲོད་གནང་རོགས་གནང་ཞུ་གི་ཡིན། ལགས་ལགས་སོ་ལགས་སོ་ལགས་ལགས་རེད་ལགས་དེ་ནས་ད་ལྟ་འདི་ད་ཤྲཱ་བ་སྟི་ནང་ལ། དེ་ནས་སྒྲུབ་བརྒྱུད་བསྟན་པའི་མངའ་བདག་འབྲི་གུང་སྐྱབས་མགོན་ཡིད་བཞིན་ནོར་བུ་མཆོག་གིས་ད་ཅིག་ལོ་གྲངས་མང་པོ་ཅིག་གི་སྔོན་ནས་ད་དགོངས་བཞེས་གཙོ་བོ་དེ་ག་རེ་རེད་ཟེར་ན་ང་ཚོ་དེ་ད་དེ་རིང་ཁ་སང་ཕྱོགས་གཅིག་ནས་བསམ་བློ་བཏང་བ་ཡིན་ན་ཅིག་ཚན་རིག་ཡར་རྒྱས་འགྲོ་ཟེར་དགོས་ཀྱི་ཡོད་ན་ཡང་ད་གང་ལྟར་ཅིག་མི་དང་མི་གི་བར་ལ

ལྕགས་རི་འདྲ་བོ་ཞིག་བསྐོར་ནས་བསྡད་བཞག་པ་ཡིན་ན་དེ་ག་དེ་ནི་དངོས་གནས་ནང་ཆོས་སྤྱི་ཡི་དར་རྒུད་ཀྱི་ཐོག་ལ་དེ་ནི་དཔེ་འགྱུར་བ་ཆེན་པོ་ཅིག་དུས་རབས་དང་མཐུན་པའི་ཐོག་ནས་ང་ཚོ་གོམ་པ་སྤོ་མ་ཐུབ་པ་དེ་འདྲ་ཞིག་ཆགས་འགྲོ་ས་རེད་ཟེར་ནས་ཡང་ནས་ཡང་དུ་བཀའ་གནང་གི་ཡོད་རེད་དེ་ཡིན་དུས་ཙང་ནས་ད་ད་ལྟའི་གི་གཙོ་བོ་ག་རེ་ཟེར་ན་ཅིག་ད་ཅི་ཞུས་པ་ནང་བཞིན་རེད་མཉན་ཡོད་དེ་ནང་པ་སངས་རྒྱས་པའི་གི་དེ་ནི་དཔེ་ཅིག་གནས་རྩ་ཆེ་ཤོས་ཅིག་ཡིན་དུས་ཙང་ནས་ནང་པ་སྤྱི་ཡོངས་ཀྱི་བརྩི་བཀུར་ཞུ་སའི་གནས་ཅིག་ཡིན་དུས་འདི་འདྲའི་གི་གནས་དེ་ལ་ནི་ཅིག་ད་ཕར་རྒྱ་ཆེ་ས་ནས་བསམ་བློ་བཏང་བ་ཡིན་ན་ཆོས་ལུགས་ཡོངས་སུ་རྫོགས་པ་ཅིག་འཛོམས་ཐུབ་པ་བྱུང་ན་དེ་རེད་དེ་མ་བྱུང་བ་ཡིན་ན་ཡང་འཛམ་གླིང་གི་ང་རང་ཚོ་ནང་པ་ཐམས་ཅད་དེ་ཅིག་དུས་དང་དུས་སུ་མཉམ་འཛོམས་གནང་ནས་དེ་ནི་ཅིག་འདུལ་བའི་གི་འཆར་གཞི་གི་ཐོག་ལ་ཡིན་ན་ཡང་འདྲ་ནམ་ཞག་རྒྱུན་གི་དེ་ནི་ཅིག་ཉམས་ལེན་གནང་ཕྱོགས་གི་ཐད་ལ་ཡིན་ན་ཡང་འདྲ་སྤྱི་ཚོགས་འཛིན་སྐྱོང་གི་ཐད་ལ་ཡིན་ན་ཡང་འདྲ་གང་ལྟར་ཕན་ཚུན་གཅིག་གིས་གཅིག་ལ་གོ་བསྡུར་དང་སྦྱང་བཤད་དེ་འདྲའི་ཅིག་གནང་བའི་ཐོག་ནས་དེ་ནི་ཅིག་ཐུགས་ཐག་ཉེ་རུ་ཉེ་རུ་བཏང་ནས་ཡང་དེར་སངས་རྒྱས་ཀྱི་བསྟན་པ་འདི་དེ་ནི་ཅིག་དར་ཞིང་རྒྱས་པ་དང་དེའི་དབང་གིས་དེ་ནི་འཇིག་རྟེན་ཁམས་སུ་བདེ་སྐྱིད་འབྱུང་ཡག་ལ་སོགས་པ་དང་དེ་འདྲའི་ཀྱི་དགོས་པ་ཁྱད་པར་ཅན་ཅིག་ང་ཚོ་ནམ་རྒྱུན་ལྟ་བུར་སྨོན་ལམ་སྐྱོར་བསྡད་ཡོད་རེད་པ་དེ་ཡིན་དུས་སྨོན་ལམ་སྐྱོར་བ་ཙམ་དུ་མ་བྱ་བར་བྱས་ནས་གང་ལྟར་འདི་འདྲའི་ཀྱི་ཚུལ་ཅིག་འདུ་འཛོམས་གནང་ས་ཅིག་འཛུགས་སྐྲུན་གནང་ཐུབ་པ་ཡིན་ན་དེ་ནི་དེ་ལ་ཅིག་ད་ད་ལྟ་བར་དུ་སྔོན་མ་དེ་ནི་ད་ལྟ་འདི་འཛམ་གླིང་གི་རྒྱལ་ཁབ་མང་པོ་ནས་ཚུར་གདན་འདྲེན་ཞུས་བྱས་ནས་དགེ་སློང་ཕ་ཡི་དེ་ནི་དབྱར་གནས་དེ་འདྲའི་གོ་སྒྲིག་གནང་བ་རེད། དེ་ནང་བཞིན་དུ་ད་ད་ལྟའི་གི་ཆ་ལ་ཡིན་ན་དགེ་སློང་མའི་གི་དབྱར་གནས་ཀྱི་གོ་སྒྲིག་དེ་འདྲ་གནང་འོ་དེ་འདྲ་བྱས་ནས་ཅིག་དུས་དང་དུས་སུ་འཛོམས་ཡག་དང། དེ་ནས་དེ་ནང་བཞིན་དུ་བོད་དང་ཧི་མ་ལ་ཡའི་རི་རྒྱུད་དང་དེ་བཞིན་དུ་ཅིག་ནང་པའི་གི་རྒྱལ་ཁབ། གང་ཡོད་པ་དེ་དག་གི་ཆོས་དང་རིག་གཞུང་དོན་དུ་ཕན་ཚུན་གཅིག་གིས་གཅིག་ལ་ད་ཅིག་ག་རེ་ཟེར་བ་རེད་ངོ་སྤྲོད་ཟེར་ནའང་འདྲ་གཅིག་གིས་གཅིག་ལ་དེ་ནས་ཅིག་གསལ་སྟོན་ཟེར་ནའང་འདྲ་དེ་འདྲའི་གི་གནང་ཡའི་ཆེད་དུ་དེ་ནས་ཅིག་ད་ལྟ་འདི་ཆོས་ཕྱོགས་ཀྱི་མཛད་རིམ་དང་རིག་གཞུང་གི་མཛད་རིམ་དེ་འདྲའི་གནང་ས་བྱས་ནས་ད་ཅིག་དགོངས་པ་དེ་འདྲའི་ཅིག་ལ་བཞེས་ནས་དེ་ད་ལྟ་འདི་མཉན་ཡོད་འདི་དང་པོ་ས་ཆ་སྤུས་གཟིགས་གནང་བར་དུ་འཛུགས་སྐྲུན་གནང་ད་ད་ལྟའི་གི་ཆ་ལ་ཐེག་གསུམ་གཙུག་ལག་ཁང་གིས་གཙོ་བོར་བྱས་པའི་གང་ལྟར་ཅིག་ཁོར་ཡུག་དང་བཞུགས་གནས་དང་བཅས་པ་ཆ་ཚང་ལེགས་གྲུབ་དེ་འདྲའི་ཅིག་དེ་ནས་བྱུང་གནང་བ་དེ་འདྲའི་ཅིག་རེད་ཟེར་ནས་ཞུ་ཡ་ཡིན་ལགས། འོ་ན། ལགས་ལགས་སོ་ད་ཨ་ང་ཚོའི་ཨ་རི་རླུང་འཕྲིན་ཁང་གི་ཕལ་སྐད་གླེང་མོལ Podcast གི་ལས་རིམ་འདི་དེ་གར་མཚམས་འཇོག་ཞུས་ན་བསམ་གྱི་འདུག་གོང་དུ་བཀའ་འདྲི་ཞུ་ས་དེ་ནི་ཨ་མི་རི་ཀའི་ལྷོ་ནུབ་མངའ་སྡེ Arizona ནང་རྟེན་གཞི་བྱས་པའི་མགར་ཆེན་རིན་པོ་ཆེའི་ཆོས་ཚོགས་ཀྱི་ནང་ལ་ཡང་བཞུགས་མཁན་མཁན་ཆེན་ཉི་མ་རྒྱལ་མཚན་ལགས་རེད་མཁན་ཆེན་ཉི་མ་རྒྱལ་མཚན་ལགས་ང་ཚོའི་ཨ་རི་རླུང་འཕྲིན་ཁང་ལ་ཡང་བཀའ་འདྲི་ཞུ་ཡའི་གོ་སྐབས་གནང་པར་སྙིང་ཐག་པ་ནས་ཐུགས་རྗེ་ཆེ་གནང་ཞུ་གི་ཡོད།
ལ་ལ་སོ་ལ་སོ་ལ་ཐོད་ཆས་ལ་སོ་ཐ་དེ་རིང་འདི་ན་ལས་གོ་སྐབས་གནང་བ་ཐོད་ཆས་ལ་སོ།
ལྟོ་ཆས་ན། ང་ཚོའི་ཨ་ནེ་ཕལ་སྐད་གླེང་མོལ Podcast གི་ལས་རིམ་རྗེས་མ་དེ་གསན་རྒྱུ་མ་རྙེད་བ་ན་རོ་ལངས་ཞུ་བས་ཡིན།